གཟའ་འཁོར་དེའི་ལེ་ཚན་ནང་ཨོ་སི་ཀྲི་ལི་ཡའི་ནང་སློབ་གྲྭའི་གུང་སེང་སྐབས་ཕྲུ་གུ་ཚོར་ལྟ་སྐྱོང་གནང་ཚུལ་སྐོར་འགྲེལ་བརྗོད་གནང་གི་ཡིན། ཨོ་སི་ཀྲི་ལི་ཡའི་ནང་སློབ་གྲྭའི་གུང་སེང་སྐབས་ཕྲུ་གུ་ཚོ་ལ་རིན་མེད་ཐོག་མཉམ་ཞུགས་ཆོག་པའི་བྱེད་སྒོ་རྣམ་གྲངས་མང་པོ་ཡོད། ལྷག་པར་དུ་སློབ་གྲྭའི་གུང་སེང་དང་བསྟུན་ནས་ལས་ཀ་ལས་དགོངས་ཞུ་མི་ཐུབ་མཁན་གྱི་ཕ་མ་རྣམས་ཀྱིས་སོ་སོའི་ཕྲུ་གུ་ཚོར་སློབ་གྲྭའི་གུང་སེང་སྐབས་རྩེད་རིགས་དང་སྒྱུ་རྩལ་སོགས་ཀྱི་ལས་རིམ་འདྲ་མིན་ནང་ཞུགས་པར་མིང་ཐོ་བཀོད་ཆོག། ཤོ་ནཱ་སྨིཐ་ལགས་ནི་ཕྲུ་གུ་བཞིའི་མ་ཡིན་པ་དང Hello Sydney Kids ཞེས་པའི་དྲ་ཚིགས་ཀྱི་བདག་པོ་ཡིན། ཁོང་མོས་ཕ་མ་ཚོར་རང་ཉིད་ཀྱི་ཕྲུ་གུ་རྣམས་ཆ་རྐྱེན་སྣ་འཛོམས་ཡོད་པའི་རྩེད་ཐང་དང་གནམ་གཤིས་ཚ་བའི་སྐབས་ཆུ་རྩེད་བྱེད་ས། དེ་བཞིན་ཕྲུ་གུ་དང་མཉམ་དུ་ཨོ་སི་ཀྲི་ལི་ཡའི་རང་བྱུང་ཁམས་མྱོང་བར་བསྐྱོད་ན་ལེགས་ཞེས་ཁོང་མོས་གསུངས་དོན། Beaches། ཁྱེད་ཀྱིས་སོ་སོའི་ཕྲུ་གུ་ཁྲིད་ནས་ཨོ་སི་ཀྲི་ལི་ཡའི་མཚོ་མཐའ་དང། རྒྱུག་ཆུ་མཚེའུ་སོགས་ལ་འགྲོ་ཆོག་དེ་ཡང་ས་གནས་དེ་ཚོར་འགྲིམ་འགྲུལ་བྱེད་པ་ལ་དངུལ་ཏོག་ཙམ་འགྲོ་སོང་ཡོད་རེད། དེ་མིན་འགྲོ་སོང་ཆེན་པོ་གཞན་གང་ཡང་མེད། གུ་ཡངས་ཀྱི་ས་གནས་དེར་སླེབས་རྗེས། ཕྲུ་གུ་རྣམས་རང་དབང་ངང་ཡར་རྒྱུག་མར་རྒྱུག་གིས་རྩེད་མོ་རོལ་ཆོག་ཡག་ཤོས་བྱུང་ན། ཕྲུ་གུ་ཚོར་སྔ་ས་ནས་ཆུ་རྐྱལ་དང་ཆུ་ལ་ཉེན་གཟབ་བྱེད་ཚུལ་སོགས་བསླབ་ཐུབ་ན་དགེ་ཕན་ཡོད། ཡང་གལ་སྲིད་ཁྱེད་རང་དབྱར་དུས་ཚ་བ་ཆེ་བའི་སྐབས་ཕྱི་ལ་འགྲོ་འདོད་མེད་པ་དང་སུན་སྣང་ཡོད་ན། ཁྱེད་ཀྱི་ཉེ་འཁོར་ལ། གནའ་དངོས་འགྲེམས་སྟོན་ཁང་དང་རི་མོ་དང་པར་འགྲེམས་སྟོན་ཁང། ཁྲོམ་ཚོགས་སོགས་ཁང་པའི་ནང་ལ་རིན་མེད་ཐོག་ཕྲུ་གུར་དམིགས་པའི་བྱེད་སྒོ་ཁག་ནང་ཞུགས་ཆོག་པ་ཡིན། ཨོ་སི་ཀྲེ་ལི་ཡའི་ནང་ཁྲོམ་ཚོགས་ཆེ་ཆུང་ཚང་མའི་ནང་ཕྲུ་གུ་ཚོ་སྤྲོ་བོ་ཡོང་ཆེད་ལས་རིམ་སྣ་ཚོགས་གོ་སྒྲིག་གནང་གི་ཡོད། དཔེར་ན་ང་རང་སྡོད་སའི་ཉེ་འགྲམ་གྱི་ཁྲོམ་ཚོགས་ཆུང་ཆུང་དེའི་ནང་ལ་ལོ་ལྟར་སློབ་གྲྭའི་གུང་སེང་སྐབས་ཕྲུ་གུ་ཚོར་ཟོག་སེམས་ཅན་ལྟ་རྒྱུ་ཡོད། དེ་བཞིན་ཁྲོམ་ཚོགས་འགའ་ཤས་ནང་ཕྲུ་གུའི་ཆེད་རི་མོ་དང་སྒྱུ་རྩལ་གྱི་ལས་རིམ་དང་འཁྲབ་སྟོན་སོགས་ཀྱང་ལྟ་རྒྱུ་ཡོད། ལས་རིམ་དེ་དག་ཕལ་ཆེ་བ་ཕྲུ་གུ་ཚོ་ལ་རིན་མེད་ཡིན། Smith ལགས་ཀྱིས་ཕ་མ་ཚོས་སོ་སོའི་ཉེ་འཁོར་ལ་ཡོད་པའི་ཡུལ་སྐོར་སྤྲོ་འཆམ་པ་རྣམས་ཀྱི་ཡིད་འཕྲོག་པའི་ས་གནས་ཁག་ལ་ཕྲུ་གུ་དང་མཉམ་དུ་སྐོར་འཆམ་བྱེད་ཆོག་ཅེས་ཁོང་གིས་གསུངས་དོན། ཡུལ་སྐོར་བ་འགུག་སའི་གནས་ཆེན་ཁག་ལ་ཕྲུ་གུར་དམིགས་པའི་ལས་རིམ་འདྲ་མིན་གོ་སྒྲིག་གནང་སྲོལ་ཡོད།

དེར་བརྟེན་ཕྲུ་གུ་བརྒྱ་ཆ་བཅུ་བཞི་ཙམ་གྱིས་སློབ་གྲྭའི་གུང་གསེང་སྐབས Holiday Care Program སྟེ་གུང་གསེང་གི་ལས་གཞི་ཁག་ནང་ཞུགས་ཀྱི་ཡོད་འདུག Camp Australia ནི་ཨོས་ཏྲེ་ལི་ཡའི་ནང་ཕྲུ་གུ་ཚོར་སློབ་གྲྭའི་ཕྱི་ལ་ལྟ་སྐྱོང་གནང་མཁན་ཚོགས་པ་ཆེ་ཤོས་དེ་ཡིན། ཚོགས་པ་དེའི་ཚོང་འབྲེལ་སྡེ་ཚན་གྱི་ལས་བྱེད Tom Dusseldorf ལགས་ཀྱིས། སློབ་གྲྭ་ཚུགས་བཞིན་པའི་སྐབས་དང་སློབ་ཕྱིའི་སྐབས་བར་སློབ་ཕྲུག་ཚོར་ལྟ་སྐྱོང་གནང་སྟངས་བར་ཁྱད་པར་གང་ཡོད་མེད་འགྲེལ་བརྗོད་གནང་བར།
དེ་གཉིས་བར་ཁྱད་པར་ཆེ་ཤོས་ནི་སློབ་ཕྱིའི་ལས་རིམ་ནང་བྱེད་སྒོ་ཁག་མང་བ་ཡོད། བྱེད་སྒོ་དེ་དག་ནང་ཞུགས་པ་ལ་ཕྲུ་གུ་ཚོ་དུས་ཚོད་འདང་ངེས་དང་ཆ་རྐྱེན་འཛོམས་པོ་ཡོད། དེ་བཞིན་སློབ་གྲྭའི་གུང་གསེང་སྐབས་ང་ཚོའི་དམིགས་ཡུལ་གཙོ་བོ་ནི་ཕྲུ་གུ་ཚོར་ངལ་གསོ་ཐོབ་རྒྱུ་དང་བདེ་སྐྱིད་བསྐྲུན་རྒྱུ་དེ་ཡིན། སློབ་གྲྭའི་གུང་གསེང་སྐབས་ཀྱི་ལས་གཞི་དེ་ཚོ་སྔོན་འགྲོ་ནས་འཛིན་རིམ་དྲུག་པ་བར་གྱི་ཕྲུ་གུ་ཚོར་དམིགས་པ་ཡིན། གྲྭ་སིལ་སྒྲོབ་ལགས་ཀྱིས་གུང་གསེང་སྐབས་ཀྱི་ལས་གཞི་ནང་མཉམ་ཞུགས་གནང་བར་ཕྲུ་གུ་དོ་བདག་སློབ་གྲྭ་གང་གི་ཡིན་མིན་ལ་ཁྱད་པར་གང་ཡང་མེད་ཅེས་ཁོང་གིས་འགྲེལ་བརྗོད་གནང་བར། ང་ཚོའི་གུང་གསེང་གི་ལས་གཞི་ནང་མཉམ་ཞུགས་གནང་བར་སློབ་གྲྭ་གང་གི་ཕྲུ་གུ་ཡིན་མིན་ལ་ཁྱད་པར་མེད།
འོན་ཀྱང། ཕ་མ་ཚོས་སོ་སོའི་ཕྲུ་གུ་ང་ཚོའི་ལས་གཞི་ལ་ཞུགས་པར་ཆེས་ཐོག་མར་ཐོ་འགོད་གནང་དགོས་པ་ཡིན། ཕྱི་ལོ་ཉིས་སྟོང་བཅོ་བརྒྱད་ལོའི་ཟླ་བ་བདུན་པ་ནས་ཨོ་སི་ཀྲི་ལི་ཡའི་གཞུང་གིས་ཕྲུ་གུ་གསོ་སྐྱོང་གི་མཐུན་སྦྱོར་རོགས་རམ་གྱི་ལས་འཆར་ལ་འགྱུར་ལྡོག་བཏང་ཡོད། ལས་འཆར་གསར་པའི་འོག་ལ་གཞུང་གི་མཐུན་སྦྱོར་ཐོབ་ཚད་དེ། ཕ་མའི་ཁྱོན་བསྡོམས་ཡོང་འབབ་དང། ལས་ཀའི་དུས་ཡུན། ལས་ཀའི་ངོ་བོ་སོགས་ལ་རག་ལས་ཀྱི་ཡོད་པ་ཡིན། དཔེར་ན། ཁྱིམ་ཚང་ཞིག་གི་ནང་ཕ་མ་གཉིས་ཀའི་ལོ་རེའི་ཁྱོན་བསྡོམས་ཡོང་འབབ་ཨོ་སྒོར་ཁྲི་དྲུག་དང། དྲུག་སྟོང་དགུ་བརྒྱ་ལྔ་བཅུ་ང་བརྒྱད་ཡིན་ན། ཕྲུ་གུ་གསོ་སྐྱོང་འགྲོ་སོང་གི་བརྒྱ་ཆ་བརྒྱད་ཅུ་གྱ་ལྔ་གཞུང་གིས་སྒྲུབ་ངེས་རེད། དེ་བཞིན་ཕ་མ་གཉིས་ཀྱི་ཁྱོན་བསྡོམས་ཡོང་འབབ་ག་ཚོད་མང་བ་ཡོད་ན་དེ་ཚོད་ཀྱིས་གཞུང་ལས་རོགས་སྐྱོར་ཉུང་བ་ཐོབ་ཀྱི་ཡོད་འདུག། གྲྭ་སིལ་སྒྲོབ་ལགས་ཀྱིས་སློབ་གྲྭའི་གུང་གསེང་སྐབས་ཕྲུ་གུ་ལྟ་སྐྱོང་ཆེད་ཉིན་རེར་ཨོ་སྒོར་ལྔ་བཅུ་ནས་དགུ་བཅུ་ཙམ་གྱི་འགྲོ་གྲོན་ཡོད་པས་ཕ་མ་ཚོས་སེན་ཏྲ་ལིང་ལས་སོ་སོའི་ཕྲུ་གུ་ཆེད་རོགས་སྐྱོར་ཐོབ་ཐང་གང་ཡོད་མེད་བཀའ་འདྲི་ཞུས་ནས་དེ་ལ་དཔག་པའི་དངུལ་རྩ་འཆར་གཞི་སྒྲིག་དགོས་པ་ཡིན་ཞེས་གསུངས།
ཕ་མའི་ཡོང་འབབ་ལ་གཞིགས་ནས་ཕྲུ་གུ་ལྟ་སྐྱོང་ཆེད་འགྲོ་གྲོན་བརྒྱ་ཆ་བཅུ་དང་བཅོ་ལྔ། ཡང་མང་ཤོས་བརྒྱ་ཆ་བརྒྱད་ཅུ་གྱ་ལྔ་ཙམ་བར་གཞུང་ནས་ཐོབ་ཆ་ཡོད་པས། ཕ་མ་སོ་སོའི་གནས་སྟངས་ལ་གཞིགས་ནས་ཕྲུ་གུར་ཐོབ་ཆ་གང་ཡོད་མེད་ཤེས་དགོས། ཤོ་ན་ལགས་ཀྱིས་གུང་གསེང་སྐབས་ཀྱི་ལས་གཞི་དེས་ཁོང་མོར་ཕྲུ་གུ་བཞི་ལྟ་སྐྱོང་གནང་ཐུབ་པར་ཕན་ཐོགས་ཆེན་པོ་བྱུང་ཡོད་པ་དང། དེ་བཞིན། ཁོང་མོའི་བུ་རྒན་པ་ཚོས་དེ་སྔོན་གུང་གསེང་སྐབས། Cricket རྩེད་ཚོགས་ནང་མཉམ་ཞུགས་ཐུབ་ཡོད་ཅེས་གསུངས། ཕ་མ་མང་ཆེ་བར་ལས་ཀའི་བྲེལ་བའི་རྐྱེན་སོ་སོའི་ཕྲུ་གུ་ལ་གུང་སེང་སྐབས་ལྟ་སྐྱོང་མཁན་ཐབས་ཤེས་གནང་དགོས་པ་ཡིན། སྤྱིར་ས་གནས་སོ་སོའི་འཛིན་སྐྱོང་ལྷན་ཁང་གིས་ཕྲུ་གུ་ཚོར་དམིགས་པའི་ལས་རིམ་ཉིན་གང་སྔ་དྲོ་ཆུ་ཚོད་བརྒྱད་པ་ནས་ཕྱི་དྲོ་ཆུ་ཚོད་ལྔ་པ་བར་ཚུགས་སྲོལ་ཡོད། དེ་འདྲ་སོང་ཙང་ས་གནས་འཛིན་སྐྱོང་ལྷན་ཁང་ལ་འབྲེལ་བ་གནང་ན་ཁོ་ཚོའི་ལས་རིམ་ནང་ཞུགས་པར་གོང་ཡང་སླ་བ་ཡོད་ལ་ཁྱིམ་ཚང་སོ་སོའི་གནས་སྟངས་ལ་གཞིགས་ནས་རིན་པ་ཆག་ཡང་ཡང་ཡོད་པ་ཡིན། ལྷན་རྒྱས་ཀྱིས SBS བོད་སྐད་སྡེ་ཚན་ལ་གསན་པར་བཀའ་དྲིན་ཆེ། ས་ཏྲ་ནི་ཨོ་སི་ཀྲི་ལི་ཡའི་རྒྱལ་ཡོངས་གཙུག་ལག་སློབ་གཉེར་ཁང་གིས་མཐུན་འགྱུར་གནང་ཡོད་པ་རེད།